གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་པ་པོ་རྣམ་པ་ཚོ་སྐུ་ཁམས་བཟང། ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན། དེ་ནི་ཨ་རིའི་རྒྱལ་ས་ཝ་ཤིན་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དྲུག་པའི་ཚེས་གསུམ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ། སྤྱི་ཟླ་བདུན་པའི་ཚེས་བཅུ་གསུམ་གཟའ་ཕུར་བུ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནི་དེ་རིང་གི་ལས་རིམ་ཁག་ནང་དང་པོ། མདོ་སྨད་མང་རྫོང་གི་སྒོ་མང་ས་ཁུལ་དུ་ས་གནས་གཞུང་གི་ཆོག་མཆན་ཡོད་བཞིན་དུ་གློ་བུར་དུ་དུས་འཁོར་དབང་ཆེན་འཚོགས་རྒྱུ་བཀག་པ་མ་ཚད་དྲག་ཆས་ཉེན་རྟོག་པ་འབོར་ཆེན་ཡོང་ནས་ཐ་ན་བཞེངས་གྲུབ་ཟིན་པའི་རྡུལ་ཚོན་གྱི་དཀྱིལ་འཁོར། སྟེང་ལ་ཆུ་བླུགས་ནས་གཏོར་བཤིག་བཏང་ཡོད་པའི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནི་ས་གནས་ནས་ང་ཚོའི་གསར་འགོད་པས་གནས་ཚུལ་བཏང་བ་དང། བོད་ཀྱི་འཐབ་རྩོད་ཐོག་ལ་རྒྱལ་སྤྱིའི་ཁོར་ཡུག་དེ་ཡང་བཟང་རེད་ཞེས་བསྒྲགས་ཤིང་བཞག།

མདོ་སྨད་མང་རྫོང་གི་སྒོ་མང་ས་ཁུལ་དུ་ས་གནས་གཞུང་གི་ཆོག་མཆན་ཡོད་བཞིན་དུ་གློ་བུར་དུ་དུས་འཁོར་དབང་ཆེན་འཚོགས་རྒྱུ་བཀག་པ་མ་ཚད་དྲག་ཆས་ཉེན་རྟོག་པ་འབོར་ཆེན་ཡོང་ནས་ཐ་ན་བཞེངས་གྲུབ་ཟིན་པའི་རྡུལ་ཚོན་གྱི་དཀྱིལ་འཁོར་སྟེང་ལ་ཆུ་བླུགས་ནས་གཏོར་བཤིག་བཏང་ཡོད་པའི་གནས་ཚུལ་ཐོན། དེའང་བོད་ནས་ང་ཚོའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཁུངས་ལྡན་གནས་ཚུལ་མཁོ་སྤྲོད་གནང་བ་ལ་གཞིགས་ན། བོད་ཀྱི་མདོ་སྨད་མཚོ་སྔོན་ཞིང་ཆེན་མཚོ་ལྷོ་མང་རྫོང་ཁུལ་གྱི་ཨ་ཏི་དགོན་པའི་དགོན་བདག་ཨ་ཏི་རིན་པོ་ཆེ་མཆོག་གིས་བོད་ཟླ་དྲུག་པའི་ཆོས་འཁོར་དུས་ཆེན་ནས་བཟུང་སྟེ་མང་རྫོང་ས་གནས་སུ་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་གནང་རྒྱུ་གཏན་འཁེལ་ཟིན་པ་མ་ཚད་ཨ་ཏི་རིན་པོ་ཆེ་དབུ་བཞུགས་ཐོག་ཉིན་མང་པོའི་གོང་ནས་སྔོན་འགྲོའི་ས་ཆོག་གི་མཛད་བྱ་རྣམས་ཡོངས་སུ་ཟིན་ཏེ། རྡུལ་ཚོན་གྱི་དཀྱིལ་འཁོར་ཡང་ཡོངས་སུ་བཞེངས་གྲུབ་ཟིན་ནའང། ད་རེས་སྤྱི་ཟླ་བདུན་པའི་ཚེས་བཅུ་དགུ་སྟེ་བོད་ཟླ་དྲུག་པའི་ཚེས་གསུམ་ཉིན་གྱི་སྔ་དྲོའི་ཆུ་ཚོད་དྲུག་པ་ཡན་མན་ཞིག་ལ་གློ་བུར་དུ་དྲག་ཆས་ཉེན་རྟོག་པ་འབོར་ཆེན་ཡོང་ནས་དུས་འཁོར་དབང་ཆེན་གསུང་མི་ཆོག་ལུགས་བཤད་ནས་བཙན་དབང་གིས་གུར་ཚང་མ་སློག་ཏུ་བཅུག་པ་མ་ཚད་བཞེངས་གྲུབ་ཟིན་པའི་རྡུལ་ཚོན་གྱི་དཀྱིལ་འཁོར་སྟེང་ལ་ཆུ་བླུགས་ཏེ

དུས་འཁོར་དབང་ཆེན་གནང་རྒྱུ་བཀག་འགོག་མཛད་པ་ལ་མང་ཚོགས་ནས་བློ་ཕམ་ཆེན་པོ་མཛད་བཞིན་ཡོད་པ་དང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ས་གནས་དེའི་མི་གཞན་ཞིག་གིས་ཁོང་གི་ནང་མི་ཚོ་དུས་འཁོར་དབང་ཆེན་ཞུ་བ་ལ་འགྲོ་རྒྱུའི་གྲ་སྒྲིག་མཛད་བཞིན་ཡོད་ནའང་དུས་འཁོར་དབང་ཆེན་གསུང་རྒྱུ་མེད་ལུགས་ཀྱི་གནས་ཚུལ་ཐོས་པ་ལ་བློ་ཕམ་ཆེན་པོ་བྱུང་བར་འགྲེལ་བརྗོད་གནང་གདའ། ཡང་ཨ་རིའི་ཁྲིམས་འཆར་གསར་པ་ཞིག་གི་ཐོག་ནས་རྒྱ་ནག་གཞུང་གིས་ཡུ་གུར་བའི་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོ་རུ་དོ་མི་རྣམས་ལ་ཉེས་ཆད་གཏོང་ཐུབ་རྒྱུ་ཡིན་པའི་གནས་ཚུལ་ཐོན། དེ་ཡང་ཕྱི་ཟླ་བདུན་པའི་ཚེས་བཅོ་བརྒྱད་ཉིན་ང་ཚོའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཡུ་གུར་སྡེ་ཚན་ནས་གནས་ཚུལ་སྤེལ་བ་ལ་གཞིགས་ན་ད་རེས་གཟའ་མིག་དམར་ཉིན་ཏེ་ཕྱི་ཟླ་བདུན་པའི་ཚེས་བཅོ་བརྒྱད་ཉིན་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་གཉིས་ནས་གྲོས་ཚོགས་སུ་སླར་ཡང་དེ་སྔའི་ཁྲིམས་གཞི་ཞིག་བསྐྱར་དུ་ངོ་སྤྲོད་གནང་སྟེ་ཁྲིམས་འཆར་གསར་པ་དེའི་ཐོག་ལ་ཕྱི་རྒྱལ་གྱི་བཟོ་ཚོང་ལས་ཁུངས་ཁག་དང་མི་སྒེར་སུ་འདྲ་ཞིག་ནས་རྒྱ་ནག་དང་མཉམ་དུ་རྒྱ་ནག་གི་ནུབ་ཕྱོགས་ཁུལ་དུ་གནས་སྡོད་ཡུ་གུར་གྱི་གྲངས་ཉུང་ཁ་ཆེ་མི་མང་གི་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་བཏང་བའི་གནད་དོན་འདིར་འབྲེལ་བ་ཡོད་པ་ཚོ་ལ་ཨ་རི་གཞུང་གིས་ཉེས་ཆད་བཀག་སྡོམ་མཛད་ཆོག་གི་ཡོད་པའི་གནས་ཚུལ་སྤེལ་གདའ། གལ་སྲིད་ཨ་རིའི་གྲོས་ཚོགས་སུ་ཁྲིམས་འཆར་དེ་ལ་མང་མོས་ཀྱི་རྒྱབ་སྐྱོར་ཐོབ་ཚེ་ཚོང་ལས་སྡེ་ཁག་དེ་དག་གིས་ཨ་རིའི་ཚོང་ལས་ཁང་ཁག་སུ་དང་མཉམ་དུ་ཚོང་ལས་བྱེད་མི་ཡོད་ན་ཚོང་ལས་སྡེ་ཁག་དེ་དག་ནི་ཨ་རིའི་ཚོང་ལས་ཁང་ཁག་དང་མཉམ་དུ་ཚོང་ལས་བྱེད་མ་བཅུག་པ་བཟོ་རྒྱུ་ཡིན་པ་མ་ཚད། ཁོང་རྣམས་ཀྱི་རྒྱུ་དངོས་ཨ་རིའི་དངུལ་ཁང་ནང་ཡོད་པ་དེ་དག་ཀྱང། འགྲོ་རྒྱུག་མ་བཅུག་པ་བཟོས་ཏེ་གཞུང་བཞེས་གཏོང་རྒྱུ་ཡིན་པ། གོང་བཞིན་ཨ་རིའི་ཁྲིམས་འཆར་གསར་པ་དེ་བཏོན་གནང་མི་གཉིས་ཡོད་པ་ནས་གཅིག་སྟེ Florida མངའ་སྡེའི་ཨ་རིའི་སྤྱི་མཐུན་ཚོགས་པའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Marco Rubio ལགས་ཀྱི་ལས་ཁུངས་ནས་འགྲེལ་བརྗོད་གནང་གདའ། ཁྲིམས་འཆར་གསར་པ་དེ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ལ The Uyghur Human Rights Policy འམ་ཨ་རི་ཡུ་གུར་གྱི་འགྲོ་བ་མིའི་ཐོབ་ཐང་གི་སྲིད་ཇུས་ཀྱི་ཁྲིམས་གཞི་ཟེར་བ་རྒྱ་ནག་དམར་པོའི་གཞུང་གིས་ཡུ་གུར་དང་གྲངས་ཉུང་མི་རིགས་ཚོའི་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་གཏོང་བཞིན་པའི་ནག་ཉེས་བསགས་པ་དེ་ལ་ཁྲིམས་ཐོག་ནས་ཉེས་ཆད་འགེལ་བའི་ཆེད་དུ་ཡིན་པ་དང། ཡང་ད་རེས་ཁྲིམས་འཆར་གསར་པ་དེ་ནི་ཨ་རིའི་གྲོས་ཚོགས་འོག་མའི་ནང་ཨ་རིའི་ཨིན་ཌི་ཡ་ན་མངའ་སྡེའི་གྲོས་ཚོགས་འོག་མིན།

གོང་མཐོར་གཏོང་དགོས་གལ་ཆེ་བ་གོང་ས་མཆོག་གི་དམིགས་བསལ་སྐུ་ཚབ་ཟུར་པ་སྐལ་བཟང་རྒྱལ་མཚན་ལགས་ཀྱིས་གསུངས་པའི་སྐོར། བཞུགས་སྒར་རྡ་རམ་ས་ལ་ནས་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་བར་གསན་རོགས། ད་སྐབས་འཛམ་གླིང་ཁྱོན་ཡོངས་ནས་རྒྱ་ནག་དམར་ཤོག་གཞུང་ལ་ལྟ་ཚུལ་ཐད་འགྱུར་ལྡོག་ཆེན་པོ་འགྲོ་བཞིན་ཡོད་པའི་དུས་སྐབས་འདིར། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྣེ་ཁྲིད་པའི་བཀའ་ཤག་གི་ངོས་ནས་བཞུགས་སྒར་རྡ་རམ་ས་ལར་རྒྱལ་ཁབ་འདྲ་མིན་བཅུ་དྲུག་ནས་བོད་རིགས་གཞོན་སྐྱེས་བརྒྱ་ཙམ་ཞིག་ལྷན་འཛོམས་ཐོག་མ་འོངས་བོད་ཀྱི་འཐབ་རྩོད་དང་འབྲེལ་བའི་རྒྱལ་སྤྱིའི་བོད་ཀྱི་གཞོན་སྐྱེས་ཚོགས་ཆེན་ཞེས་པ་ཞིག་སྐོང་ཚོགས་གནང་ཡོད་པ་རེད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དམིགས་བསལ་སྐུ་ཚབ་ཟུར་པ་སྐལ་བཟང་རྒྱལ་མཚན་ལགས་ནི་ཐེངས་འདིའི་རྒྱལ་སྤྱིའི་རང་བཞིན་གྱི་ཚོགས་ཆེན་ཐོག་གཏམ་བཤད་པ་གཙོ་གྲས་ཤིག་ཡིན་འདུག་པ་དང་ཁོང་གིས་རྒྱ་ནག་དམར་ཤོག་ནི་དེང་སྐབས་རྒྱལ་སྤྱིའི་སྤྱི་ཚོགས་ལ་ཉེན་ཁ་བཟོ་མཁན་གྱི་སྲིད་གཞུང་ལ་ངོས་འཛིན་བྱེད་ཀྱི་ཡོད་པ་མངོན་གསལ་དོད་དུ་འགྲོ་བཞིན་ཡོད་པའི་སྐབས་དང་བསྟུན་བོད་རིགས་གཞོན་སྐྱེས་ཚོས་སོ་སོའི་གནས་ཡུལ་རྒྱལ་ཁབ་ཁག་ནང་བོད་དོན་འཐབ་རྩོད་དང་འབྲེལ་བའི་ལས་འགུལ་གྱི་ནུས་པ་གོང་མཐོ་རུ་གཏོང་དགོས་པ་གསུང་གི་འདུག།
ངས་ཀྱི་ལྟ་ཕྱོགས་བྱས་པ་ཡིན་ན་ཨ་ནི་དེང་སང་གི་གཅིག་གི་རྒྱལ་སྤྱི་གི་གནས་སྟངས་དང་རྒྱ་ནག་གི་གནས་སྟངས་དེ་ཚོར་བལྟས་པ་ཡིན་ན་ཨ་ནི་འདས་པའི་ལོ་སུམ་ཅུ་བཞི་བཅུ་ནང་ལ་ཨ་ནི་རྒྱལ་སྤྱིའི་གི་ཆབ་སྲིད་ཁོར་ཡུག་བོད་པའི་གི་འཐབ་རྩོད་ཐོག་ལ་རྒྱལ་སྤྱིའི་ཁོར་ཡུག་དེ་ཡང་བཟང་རུ་ཞེ་དྲག་ཕྱིན་ཤག། དེ་འདྲ་ཡིན་ཙང་ང་རང་ཚོ་གི་བོད་པའི་གི་འཐབ་རྩོད་ཐོག་ལ་རེ་བ་ཆེན་པོ་ཅིག་བཞག་ཡག་གི་དུས་ཚོད་དུས་ཚོད་རེད་འདུག་དེ་འདྲ་ཡིན་ཙང་ང་རང་ཚོ་བོད་པའི་གི་བོད་མི་ཐོག་ནས།

ཡ་རབས་སྤྱོད་བཟང་དང་འཇོན་ཐང་དེ་དག་ལག་ལེན་གྱི་ཐོག་ནས་ཀུན་གྱི་མདུན་སར་མངོན་ཐུབ་པ་བྱ་རྒྱུ་དེ་ཡིན་ཞིང་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས་ཀྱིས་ཐེངས་འདིའི་ཚོགས་ཆེན་ཐོག་བོད་ཀྱི་ལེགས་བྱང་དང་བོད་མིའི་ངོ་བོ། བྱུང་རབས་ལོ་རྒྱུས་བཅས་ཀྱི་ཐོག་གསུང་བཤད་གནང་ཡོད་པ་རེད། འཛམ་གླིང་གི་ས་ཆ་འདྲ་མིན་ནས་ཕེབས་མཁན་གཞོན་ནུ་འདི་ཚོ་ཚང་མ་སོ་སོ་ཚོའི་ས་ཆ་ལ་ཕེབས་འགྲོ་དུས། ཨན་སོ་སོ་ཚོའི་ས་གནས་ཀྱི་གལ་ཆེའི་མི་སྣ་དང། ཆབ་སྲིད་པ་དང་དེ་ནང་བཞིན་གི་ད think tank ཟེར་གྱི་འདུག་ག་ད། ཀྱི་ཁར་སོགས་རེད། བསམ་བློ་བཏང་བསྡད་མཁན་གྱི་ད་གལ་ཆེ་མི་སྣ་དེ་ཚོ་མཉམ་དུ་ནམ་རྒྱུན་ནས་འབྲེལ་བ་བྱས་ནས། ཁོ་ཚོས་ཀྱི་བོད་དོན་གྱི་རྒྱབ་ལྗོངས་ཀྱི་གནས་ཚུལ་ཆ་ཚང་ཤེས་ཐུབ་པ་ཅིག་བཟོས་ནས་དེ་འདྲའི་བརྒྱུད་ནས་ཨ་ནི། བོད་དོན་འདི། ད་འཛམ་གླིང་རྒྱལ་སྤྱིའི་སྡིངས་ཆ་སྒང་ལ་སླེབས་ཐུབ་ཡས་དང་དེ་ལ་སྐུལ་ལྕག་ཅིག་ཐེབས་ཐུབ་ཡས། རྒྱ་ནག་གཞུང་གིས་བོད་དེ་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་སུ་ཡིན་པའི་སྐོར་ད་བར་རྒྱལ་སྤྱིའི་སྟེང་འཁྱོག་བཤད་སྣ་ཚོགས་ཤིག་བྱས་དང་བྱེད་མུས་ཡིན་པར་བརྟེན། བོད་དོན་འཐབ་རྩོད་ཀྱི་ཞུ་གཏུག་ལས་འགུལ་རྒྱལ་སྤྱིའི་སྟེང་གྲུབ་འབྲས་ལྡན་པ་ཞིག་ཡོང་བར་བོད་ཀྱི་དངོས་ཡོད་ལོ་རྒྱུས་དང་རྒྱལ་སྤྱིའི་སྟེང་བོད་ཀྱི་ཁྲིམས་དོན་གནས་བབ་ཁ་གསལ་ཞུ་གཏུག་བྱ་རྒྱུ་དེ་ཡིན་པ་རེད། ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ནས་ཉིས་སྟོང་བཅུ་གཅིག་བར་བོད་གཞུང་དགའ་ལྡན་ཕོ་བྲང་ཡིག་ཚང་གི་ཁྲིམས་ཀྱི་སློབ་སྟོན་པ་ལོ་རྒྱུས་སྨྲ་བ་སྐུ་ཞབས Michael Van Praag ལགས་ཀྱིས་ཞུ་གཏུག་ལས་འགུལ་སྤེལ་བའི་སྐབས་ཁྲིམས་ཐོག་ནས་བོད་དོན་གནས་བབ་འགྲེལ་བརྗོད་བྱེད་རྒྱུ་གལ་ཆེ་ཡིན་པ་གསུངས་ཀྱི་འདུག། Each Tibetan youth is an ambassador for Tibet། ད་སྐབས་འཛམ་གླིང་གི་ཡུལ་གྲུ་ཁག་ནང་བོད་མི་གཞོན་སྐྱེས་སློབ་སྦྱོང་བྱེད་མཁན་དང་ལས་ཀ་བྱེད་མཁན་ཇེ་མང་དུ་འགྲོ་བཞིན་ཡོད། གཞོན་སྐྱེས་དེ་ཚོ་ནི་བོད་མི་ཡི་ངོ་ཚབ་ཡིན་པས་ཚང་མར་སོ་སོར་འཁྲིས་པའི་འོས་འགན་རེ་ཡོད། ལྷག་དོན་དུ་རྒྱལ་སྤྱིའི་སྲིད་གཞུང་ཁག་དང་གསར་འགོད་པ་མང་ཚོགས་སོགས་ཀྱི་ཁྲོད། ཞུ་གཏུག་ལས་འགུལ་སྤེལ་སྐབས་ཁྲིམས་ཐོག་ནས་བོད་ཀྱི་གནས་བབ་འགྲེལ་བརྗོད་བྱེད་རྒྱུ་ཡི་འོས་འགན་ཡོད་ཅེས་འགྲེལ་བརྗོད་གནང་བྱུང། ཡང་བོད་མིའི་གཞུང་ཞབས་ཟུར་པ་བཀྲ་ཤིས་ཕུན་ཚོགས་ལགས་ཀྱིས་འདས་པའི་མི་ལོ་སུམ་ཅུ་སོ་བརྒྱད་ཙམ་ཞིག་བཙན་བྱོལ་བོད་གཞུང་གི་ནང་དྲུང་ཆེ་ཆུང་ལ་སོགས་པའི་ལས་གནས་འདྲ་མིན་ཐོག་ཞབས་ཕྱི་ཞུས་ཡོད་ཅིང་ཁོང་གིས་བོད་ནང་གི་ཛ་དྲག་གནས་སྟངས་ཀྱི་དུས་སྐབས་འདིར་བོད་མིའི་སྒྲིག་འཛུགས་ཀྱིས་དབུ་མའི་ལམ་གྱི་སྲིད་བྱུས་ལག་བསྟར་བྱེད་མུས་ཡིན་པ་དེར་གཞོན་སྐྱེས་ཚོས་རྒྱབ་སྐྱོར་བྱེད་རྒྱུ་ནི་བོད་དོན་འཐབ་རྩོད་དང་འབྲེལ་བའི་འོས་འགན་ཞིག་ཡིན་པ་འགྲེལ་བརྗོད་གནང་བྱུང། གྷ་ཛ་ཏིའི་དབུ་མའི་ལམ་གྱི་སྲིད་བྱུས་གཏན་འབེབས་གནང་བྱས་དེའི་ནང་ལ་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་གང་དག་བཅའ་ཁྲིམས་ཀྱི་སྒྲོམ་གཞིའི་ནང་ལ་བོད་ཕྱོགས་ཁག་གསུམ་གཅིག་ཏུ་བསྒྲིལ་བའི་གི་གང་དག་ང་ཚོའི་མིང་དོན་མཚུངས་པའི་རང་སྐྱོང་ལྗོངས་ཧུར་ཐེན་གཞུང་ནས་དེ་རྩོད་ལེན་གནང་དགོས་དེ་དོན་ལ་ང་ཚོ་ཚང་མས་ཤུགས་སྣོན་བརྒྱབ་བྱས་ཁམས་པ་གཅིག་རྒྱབ་གཅིག་གནོན་བྱས་ནས་བྱེད་དགོས་ཧུར་ཐེན་གྱི་ཁ་སང་དུ་ཞབས་ད་ག་རང་ཡིན་མི་འགྲོ་ཞེན་ད་ལ་མི་གཅིག་དེ་རེད་གཉིས་པ་དེ་ཨ་ནི་ད་ལྟ་ཞེན་ད་གཙོ་མི་ཧུར་ཐག་པ་གནང་འདུག་ལ་འདོན་ད་འདོན་མུ་དེ་ནས་ཧུར་ཐག་གཙོ་ཆེ་ཤོས་དེ་རྡོག་རྩ་གཅིག་སྒྲིལ་བྱས་བྱས། གནང་དགོས་ཏེ་ཡག་པོ་བཞུགས་སོ་ད་ངས་ཞུས་དང། གཞན་ཡང་འདི་ཚེས་བཅོ་བརྒྱད་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་སྤྱིའི་བོད་ཀྱི་གཞོན་སྐྱེས་ཚོགས་ཆེན་ཐོག་བཀའ་སློབ་ཕེབས་པའི་ནང། བོད་ཀྱི་གནད་དོན་དེ་ཆབ་སྲིད་ཙམ་མིན་པར། འཛམ་གླིང་སྤྱི་དང་འབྲེལ་བ་ཡོད་པར་བཀའ་གནང་འདུག་པ་མ་ཟད་བོད་རིགས་གཞོན་སྐྱེས་ཚོས་བོད་ཀྱི་ཆོས་དང་སྐད་ཡིག་རིག་གཞུང་བཟང་པོ་དེ་དག་མི་ཉམས་རྒྱུན་འཛིན་གནང་དགོས་གལ་ཆེ་བའི་སྐོར་བཀའ་སློབ་ཕེབས་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཡང་རྒྱ་ནག་རྒྱལ་སྲུང་ལྷན་ཁང་གི་བློན་ཆེན་དང་ཨ་རིའི་ཉམས་མྱོང་ལྡན་པའི། ཕྱི་སྲིད་དཔོན་རིགས་ཟུར་པ་ཀི་སན་ཇེར་རྣམ་གཉིས་བར་རྒྱ་ནག་དང་ཨ་རིའི་འབྲེལ་ལམ་ཆེད་ཐུག་འཕྲད་གྲོས་མོལ་གནང་ཡོད་པའི་གནས་ཚུལ་ཐོན་གདའ། དེའང་ད་རེས་སྤྱི་ཟླ་བདུན་པའི་ཚེས་བཅུ་དགུ་ཉིན་རོ་ཊར་གསར་ལས་ཁང་གིས་པེ་ཅིང་ནས་གནས་ཚུལ་སྤེལ་བ་ལ་གཞིགས་ན་ད་རེས་གཟའ་མིག་དམར་ཉིན་པེ་ཅིང་དུ་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་དང་ཨ་རིའི་ཉམས་མྱོང་ལྡན་པའི་ཕྱི་སྲིད་དཔོན་རིགས་ཟུར་པ་ཀི་སིན་ཇར་རྣམ་གཉིས་བར་ཐུག་འཕྲད་ཀྱིས་ཨ་རི་དང་རྒྱ་ནག་གཉིས་ཀྱིས་ཕན་ཚུན་འབྲེལ་འདྲིས་དུས་སུ་བློ་གྲོས་ལྡན་པའི་ཐབས་ཇུས་ལག་ལེན་བྱེད་དགོས་པའི་རྣམ་འགྱུར་བསྟན་ཡོད་ལ། ཁེ་སིན་ཇར་གྱིས་རྒྱ་ནག་གི་ཕྱོགས་ནས་ནམ་རྒྱུན་བརྟན་ལྷིང་དང་སྔོན་བརྡ་ཐུབ་པ་དགེ་མཚན་ལྡན་པའི་ལམ་ནས་རྒྱ་ནག་དང་ཨ་རིའི་འབྲེལ་ལམ་དེ་འབད་བཞིན་ཡོད་པ་དང་ཨ་རིའི་ཕྱོགས་ནས་ཐུན་མོང་གི་འབད་བརྩོན་བརྒྱུད་ཡུལ་གཉིས་ཀྱི་དམག་དོན་གྱི་འབྲེལ་ལམ་དེ་བདེ་ཐང་ངང་ཡར་རྒྱས་ཡོང་བའི་རེ་བ་ཡོད་པ་བཤད། ཨ་རི་དང་རྒྱ་ནག་ཕན་ཚུན་དབར་གོ་ནོར་ཐེབས་པ་སེལ་ནས་ཞི་བདེ་མཉམ་གནས་ཀྱིས་གདོང་ཐུག་ལས་གཡོལ་ཐབས་བྱེད་དགོས་པ་དེ་བཞིན་ལོ་རྒྱུས་དང་ད་ལྟའི་གནས་བབ་ཤེས་རྟོགས་ལྟར་ཕན་ཚུན་དགྲ་ཟླ་བརྩིས་ནས་མི་ལེགས་ཚུལ་འགྲེལ་བརྗོད་བྱས་གདའ། དེ་བཞིན་ཨ་རིའི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་མེ་ཐུ་མི་ལར་ལགས་ནས་ཨ་རིའི་ཕྱོགས་ནས་ཁི་སན་ཇར་རྒྱ་ནག་ཏུ་བསྐྱོད་པའི་གནས་ཚུལ་དེ་ཤེས་རྟོགས་ཡོད་ནའང། ཁོང་ནི་སྤྱིར་བཏང་གི་མི་སེར་གྱི་མཚན་ཐོག་ནས་བསྐྱོད་པ་ཞིག་མ་གཏོགས་ཨ་རིའི་གཞུང་འབྲེལ་གྱི་ལས་དོན་ཆེད་ཀྱི་མཚན་ཐོག་ནས་བསྐྱོད་པ་ཞིག་མ་ཡིན་པར་འགྲེལ་བརྗོད་གནང་གདའ། ཐེངས་འདིའི་གྲོས་མོལ་གྱི་སྔོན་ལ་ཨ་རིའི་ཕྱི་སྲིད་དྲུང་ཆེ་སྦིལ་ཁིན་དང་ནོར་སྲིད་དྲུང་ཆེ་ཡེ་ལེན་ཐེ་བའི་ཨ་རིའི་མཐོ་རིམ་དཔོན་རིགས་ནས་སྟོབས་ཆེན་རྒྱལ་ཁབ་གཉིས་ཀྱི་ཛ་དྲག་འབྲེལ་ལམ་ཇེ་ལེགས་གཏོང་ཆེད་རྒྱ་ནག་ཏུ་གཟིགས་སྐོར་གནང་ཡོད་པ་རེད་གདའ། ད་ལྟ་དགུང་ལོ་བརྒྱ་ལ་ཕེབས་པའི་ཧན་རི་ཀི་སིན་ཇར་ནི་དེ་སྔ་ཨ་རིའི་སྲིད་འཛིན་ནིག་སོན་དང། ཧྥོར་ཏི་སྐབས་ཀྱི་ཕྱི་སྲིད་དྲུང་ཆེ་དང་རྒྱལ་ཡོངས་བདེ་འཇགས་སློབ་སྟོན་པ་གནང་མྱོང་ཡོད་ལ་ཁོང་གིས་དུས་རབས་ཉི་ཤུའི་ལོ་རབས་བདུན་ཅུ་ནང་ཨ་རི་དང་རྒྱ་ནག་གི་འབྲེལ་ལམ་རྒྱུན་ལྡན་དུ་འགྲོ་བའི་བརྒྱུད་རིམ་ཁྲོད་གལ་གནད་ཀྱི་ཕྱི་སྲིད་ནུས་པ་ཐོན་མྱོང་བ་དང། ཁོང་རྒན་ཡོལ་གྱི་རྗེས་སུའང་ནམ་རྒྱུན་རྒྱ་ནག་ནང་གཟིགས་སྐོར་ལ་ཕེབས་ནས་རྒྱ་ནག་གི་དཔོན་རིགས་ཚོ་ལ་ཐུག་འཕྲད་གནང་བཞིན་ཡོད་པ། རེད་འདུག། ཡང་རྒྱ་ནག་གི་སྲིད་འཛིན་གཞོན་པས་ཆབ་སྲིད་ཀྱི་ཐོག་ནས་དགོས་ངེས་པའི་ཆ་རྐྱེན་ཁག་འཛོམས་ཚེ་རྒྱ་ནག་གིས་ཨ་རི་དང་མཉམ་དུ་གོ་ལའི་གནམ་གཤིས་འགྱུར་ལྡོག་འགྲོ་བཞིན་པའི་དཀའ་ངལ་ལ་གདོང་ལེན་གྱི་ཆེད་དུ་མཉམ་ལས་མཛད་འདོད་ཡོད་པ་འགྲེལ་བརྗོད་བྱས་ཡོད་པའི་གནས་ཚུལ་ཐོན་འདུག། དེ་ཡང་ཁ་རྩང་སྤྱི་ཟླ་བདུན་པའི་ཚེས་བཅུ་དགུ་ཉིན་པེ་ཅིང་ནས་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན་ཁ་རྩང་གཟའ་ལྷག་པའི་ཉིན་རྒྱ་ནག་གི་སྲིད་འཛིན་གཞོན་པ་ཧན་ཟིང་ལགས་ནས་ཨ་རིའི་ཁོར་ཡུག་གི་སྐུ་ཚབ་སྐུ་ཞབས་ཇོན་ཀེ་རི་ལགས་དང་ལྷན་དུ་མཇལ་འཕྲད་གནང་སྐབས་སུ་ཆབ་སྲིད་ཀྱི་ཐོག་ནས་དགོས་ངེས་པའི་ཆ་རྐྱེན་དེ་རིགས་འཛོམས་ཚེ་རྒྱ་ནག་གིས་ཨ་མི་རི་ཀ་དང་ལྷན་དུ་གོ་ལའི་དྲོད་ཚད་ཆེ་རུ་འགྲོ་བཞིན་པ་དེ་ཉུང་དུ་གཏོང་བའི་ཆེད་དུ་མཉམ་ལས་གནང་འདོད་ཡོད་ལུགས་འགྲེལ་བརྗོད་གནང་ཡོད་པའི་གནས་ཚུལ་སྤེལ་གདའ། ད་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ལ་དྭགས་ས་གནས་སུ་སྤྱི་ཟླ་བདུན་པའི་ཚེས་བཅུ་བདུན་ཉིན་འགོ་བཙུགས་ནས་བོད་མི་དང་ལ་དྭགས་ཀྱི་ཡུལ་མི་དེ་བཞིན་མི་མང་རྣམས་ལ་བཀའ་སློབ་རིམ་པ་གནང་བ་དང་རྒྱལ་སྤྱིའི་བོད་ཀྱི་གཞོན་སྐྱེས་ཚོགས་ཆེན་དང་པོ་ལ་བརྩེ་བའི་གསུང་འཕྲིན་བསྩལ་བ་བཀའ་ཆོས་བཀའ་དབང་གནང་རྒྱུའི་མཛད་འཆར་སོགས་ཀྱི་སྐོར་ཨ་སྒྲོལ་གྱིས་གནས་ཚུལ་ཕྱོགས་སྒྲིག་བྱས་པ་གསན་རོགས། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་དྭགས་ས་གནས་སུ་ཕྱི་ཟླ་བདུན་པའི་ཚེས་བཅུ་བདུན་ནས་འགོ་འཛུགས་ཀྱིས།

ཡང ྋགོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་གསུང་འཕྲིན་གྱི་ནང་མུ་མཐུད་ནས་ངོས་རང་འདས་པའི་ལོ་འགའ་ཤས་ཀྱི་ནང་དཀའ་ངལ་འགའ་ཤས་ཤིག་འཕྲད་ཡོད་ཀྱང་ཆོད་སེམས་བརྟན་པོ་ཡི་ཐོག་ནས་རེ་བ་མ་ཟད་པར་གང་ཐུབ་ཅི་ཐུབ་ཀྱིས་ཕན་བདེ་སྒྲུབ་ཀྱི་ཡོད་ཅེས་དང། ང་རང་གི་མི་སུ་འདྲ་ཞིག་ལ་ཡང་ཁོང་ཁྲོ་མེད་པ་དང། ལྷག་པར་དུ་རྒྱ་ནག་གཞུང་གིས་བོད་དང་བོད་མི་རྣམས་ལ་གདུག་རྩུབ་ཀྱི་བྱ་སྤྱོད་སྤེལ་བ་དེ་ལ་ཡང་ཁོང་ཁྲོ་ལངས་ཀྱི་མེད་ཅེས་བཀའ་སློབ་སྩལ་ཡོད་པ་རེད། འདི་ལོ་བོད་མིའི་སྒྲིག་འཛུགས་ཀྱི་གོ་སྒྲིག་འོག་དཔལ་གྱི་སྐུ་ཡི་འཁྲུངས་སྐར་གྱི་མཛད་སྒོ་ཡི་སྟེང་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་གྱིས། བོད་གངས་ཅན་གྱི་བསྟན་སྲིད་ཀྱི་དོན་དུ་ད་བར་བློ་འགྱོད་མེད་པའི་གྱི་སྒོ་ནས་ཧུར་ཐག་བྱས་པ་ཡིན་ལ། ད་དུང་ཡང་སེམས་ཤུགས་མ་ཆག་པར་གནས་ཡོད་ཅེས་སོགས་བཀའ་སློབ་བསྩལ་གནང་ཡོད་པ་རེད། ཏཱ་ལའི་བླ་མའི་མིང་འདི་ཁྱེར་ནས་དངོས་གནས་དྲང་གནས་ཀྱི་དངོས་ཤུགས་བརྒྱུད་གསུམ་ནས་ཨེ་ནི་སེམས་ཅན་ལ་ཕན་བདེ་བསྒྲུབ་ཡ་ད་ཨེ་ནི་བྱེ་བྲག་ཏུ་ང་ཚོ་བོད་གངས་ཅན་གྱི་བསྟན་སྲིད་ཀྱི་དོན་དག་ལ་ཡ་འོ་ད་ངས་འདི་ཐབས་ཤེས་ཡོད་རྒུ་རྩལ་སྤྲུགས་བྱས་ནས་ད་ཕན་ཐོགས་བསྒྲུབ་ཡ་བྱེད་ཀྱི་འདུག་བྱས་པ་ཡིན་འགྱོད་པ་ཁྱོན་ནས་མེད། ཨེ་ནི་ལྷག་པར་དུ་བར་བཀག་པའི་དུས་ཚོད་ཁག་པོ་ཞེ་པོ་ཅིག་བྱུང་པའི་ཁ་ཐུག་ལ། ང་དེ་བས་ལྷག་བསམ་སེམས་ཤུགས་ཞུམ་པ་མེད་པ་ཆེ་ཆེ་འདུག་བསྡད་པ་ཡིན། ཅེས་ང་ཚོ་བོད་པའི་ཐོག་ལ་ཡ་དཔེ་བསམ་བཞིན་དུ་དཔེ་ནག་པོ་བྱེད་མཁན་གྱི་དཔེར་ན་རྒྱ་ནག་གུང་ཁྲན་ཏང་གི་འགོ་ཁྲིད་སུ་ཡིན་ནའི་རེད། གང་ལྟར་ད་གུང་ཁྲན་ཏང་གི་ལས་ཀ་ལས་ཀ་བྱེད་མཁན་དེ་ཚོའི་གྲས་ལ་དཔེ་སྙིང་རྗེ་སྐྱེ་གི་མ་གཏོགས་ཁྲོ་སེམས་ཁྱོན་ནས་སྐྱེ་གི་མི་འདུག། ཡང་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱི་གོ་སྒྲིག་གི་འོག་བཞུགས་སྒར་རྡ་རམ་ས་ལར་ཕྱི་ཚེས་བཅོ་བརྒྱད་ནས་ཉི་ཤུ་བར་ཉིན་གྲངས་གསུམ་གི་རིང་ལ་ཚོགས་བཞིན་ཡོད་པའི་གི་རྒྱལ་སྤྱི་ཡི་བོད་ཀྱི་གཞོན་སྐྱེས་ཚོགས་ཆེན་ཐེངས་དང་པོ་ཡི་ཐོག་ལ ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་ལ་དྭགས་ནས་གསུང་འཕྲིན་ཞིག་སྩལ་གནང་ཡོད་པའི་གི་ནང་བོད་ཀྱི་གནད་དོན་དེ་ཆབ་སྲིད་ཁོ་ན་ཙམ་མ་ཡིན་པར་འཛམ་གླིང་ཧྲིལ་པོར་ཕན་པའི་གི་ཞི་བདེ་བསྐྲུན་རྒྱུ་དང་འབྲེལ་བའི་གནད་དོན་གལ་ཆེ་ཞིག་ཆགས་ཀྱི་ཡོད་ཅེས་སོགས་གསུངས་ཡོད་པ་རེད། ང་ཚོ་བོད་ཀྱི་དོན་དག་འདི་ཆབ་སྲིད་ཀྱི་གཅིག་པོ་མ་རེད་ད་ང་ཚོ་བོད་ཀྱི་དོན་དག་འདི་ཨེ་ནི་འཛམ་བུ་གླིང་འདི་སྒང་གི་བསམ་བློའི་ཐོག་ནས་དངོས་གནས་དྲང་གནས་ཀྱི་ཞི་བདེ་ད་བཟོ་དགོས་རྒྱུ་དེ་སེམས་ལ་ཡ་གཞན་ཕན་གྱི་བློ་ཞིག་ཡོད་པ་ཡིན་ན་དངོས་གནས་དྲང་གནས་ཀྱི་ཞི་བདེ་ཡོང་ཡ་རེད། གཞིས་བྱེས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་ཟླ་བ་འདིའི་ཕྱི་ཚེས་བཅུ་གཅིག་གི་ཉིན་ལ་དྭགས་སུ་ཞབས་སོར་བདེ་བར་འཁོད་ཡོད་ཅིང། ཕྱི་ཚེས་བཅུ་བཞི་གི་ཉིན་ལ་དྭགས་གླེ་ཡི་ཇོ་ཁང་དུ་ཆིབས་བསྒྱུར་མཛད་དེ་འཛམ་གླིང་འདི་ཡི་སྟེང་ལ་ཆོས་བརྒྱུད་སོ་སོ་ཡི་ལྟ་གྲུབ་མི་འདྲ་བ་ཡོད་ཀྱང། ཚང་མས་སེམས་པ་བཟང་པོ་བྱ་རྒྱུ་དང་མི་ལ་ཕན་སེམས་བྱ་རྒྱུ། འཛམ་གླིང་འདི་ཡི་སྟེང་ལ་ཞི་བདེ་བསྐྲུན་ཆེད་ཆོས་ལུགས་ཕན་ཚུན་མཐུན་སྒྲིལ་དགོས་པ་དེ་གལ་ཆེན་པོ་ཡིན་སྐོར་སོགས་བཀའ་སློབ་སྩལ་གནང་ཡོད་པ་རེད་མ་ཟད ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་ལ་དྭགས་ས་གནས་སུ་ཕྱི་ཟླ་བདུན་པ་ཡི་ཚེས་ཉི་ཤུ་རྩ་གཅིག་གི་ཉིན་རྒྱལ་སྲས་ལག་ལེན་སོ་བདུན་མ་ཡི་བཀའ་ཆོས་དང་ཕྱི་ཚེས་ཉི་ཤུ་རྩ་གཉིས་ཀྱི་ཉིན་ཐུགས་རྗེ་ཆེན་པོ་ཡི་བཀའ་དབང་སྩལ་རྒྱུ་ཡིན་པ་རེད་འདུག། ཅེས་དེ་རིང་མི་ཚེའི་ས་མཇུག་ཏུ་སྙན་སྒྲོན་དབུ་མ་བསྐྲུན་ཡིན་རྣམ་པ་ཚོས་ང་ཚོ་ལས་རིམ་ཉན་པར་བཀའ་དྲིན་ཆེ། དེ་ནི་ཐེངས་འདིའི་ཕ་ཡུལ་ཟེར་བའི་ལེ་ཚན་ནང་བོད་ཀྱི་འཁོར་ཡུག་སྲུང་སྐྱོབ་པ་དང་ལྐོག་ཟ་རུལ་སུངས་ལ་འགོག་རྒོལ་མཛད་མི་ཨ་ཉ་སེང་གྲགས་ལགས་ཀྱིས་གྱོད་དོན་གོང་གཏུག་མཛད་རྒྱུ་ལ་འགོག་རྐྱེན་སྣ་ཚོགས་འཕྲད་བཞིན་པའི་སོགས་ཀྱི་སྐོར་བསོད་ནམས་ལྷ་མོས།

མཐོ་རིམ་ཁྲིམས་ཁང་ཨེ་ཤི་ཡ་རེད་དེ་ནས་མཚོ་སྔོན་ཞིང་ཆེན་མཐོ་རིམ་ཁྲིམས་ཁང་ཁོ་རང་གི་ཡང་ཞར་ཁེ་རིང་འདི་འདྲ་བསྒྲོགས་འདུག་ངས་ད་ཆ་ཡིན་ན་ནག་ནང་རི་ཁུལ་ངའི་སྐོར་ཐད་ལྟ་ན་ཁོ་རང་གི་ཆེན་དོ་དབང་ཁྲིམས་ཁང་ཨེ་སོང་ཨེ་ཡོད་ད་ཆའི་མཚོ་སྔོན་ཞིང་ཆེན་གི་བཅད་ཁྲ་འདི་འདོགས་ཁྲི་འདུག་ཟེར་དེ་འདྲ་གི་ཡང་ཤི་ཤི་དང་ཤི་བཞིན་པ་ངས་གོ་སོང་ངའི་ལིན་ཆི་ལེ་ར་གང་བྱེད་རོགས་པ་བྱེད་དགོས་ས་རེད།

ད་ཆེས་མཐོའི་དམངས་ཁྲིམས་ཁང་གིས་ཡང་བསྐྱར་འདི་ཁྲིམས་བཤེར་ལས་མཚོ་སྔོན་ཞིང་ཆེན་གྱི་བཅད་ཁྲ་འདི་ཡང་བསྐྱར་ཚུད་ད Judicial Review ཟེར་གོ་འདི་དེ་བྱེད་ཀྱི་ཡིན་ན་མིན་ན་ཁོང་ཚོས་ཕལ་ཆེར་ཟླ་གཉིས་གསུམ་གྱི་ནང་ནས་ཐག་གཅོད་གནང་གི་འོ་ད་འདྲ་དང་དོན་དུ་ག་འདྲ་མཛད་ན་དེ་ཟེར་བཤད་དཀའ་མོ་རེད་འོ་དེ་འདྲ་ཟེར་ཡོད། ཨ་ཉ་སེ་འདྲ་ལགས་ཁྲོན་ཚོའི་བ་གླིང་ཆེ་ལ་ཡི་ཤིང་ཚུ་དྲ་རྒྱ Twitter ཐོག་ཕྱི་ཟླ་དང་པོའི་ཚེས་བཅུ་གཅིག་ཉིན་འདྲ་པར་དང་བཅས་གནས་ཚུལ་བཀོད་སྒྲིག་གནང་བའི་ནང་འཁོད་དོན།

ད་ཨ་ཉ་སེང་གྲགས་ཡིན་ན་མི་མང་ཚང་མ་གིས་དགའ་པོ་བྱེད་ས་དང་ཨ་ནི་ཁོ་རང་གི་ཁ་གཏད་ལངས་ས་དེ་ས་གནས་ཀྱི་གཞུང་དང་ས་གནས་ཀྱི་ལྐོག་ཟ་རུལ་སུངས་བྱེད་མྱོང་གི་དཔོན་པོ་དེ་ཚོ་ལ་ཁ་གཏད་ལངས་བྱས་ཨ་ནི་ས་གནས་འབྲོག་པ་མི་མང་མང་ཚོགས་ལ་ཁྲིམས་ཀྱི་གོ་རྟོགས་སྤེལ་ཡ་དང་མཉམ་དུ་ལ་ཁོ་རང་གི་གང་ཐུབ་ཐུབ་ཅིག་ས་གནས་ཀྱི་ནང་ལོགས་ནས་ལྐོག་ཟ་རུལ་སུངས་མེད་པ་བཟོ་ཡ་གི་ཐབས་ཤེས་གནང་མཁན་མི་དེ་འདྲ་བ་ཅིག་རེད་པ། ཁྲིམས་རྩོད་པ་གིས་ལབ་ཡ་བྱས་པ་ཡིན་ན་གཙོ་བོ་དེ་ས་གནས་མི་མང་ཁོ་ལ་རྒྱབ་སྐྱོར་ཡོད་ཡོད་པ་དང་མཉམ་དུ་ལ་ཨ་ནི་ས་གནས་དཔོན་པོ་འདི་ཚོ་ལ། ཅུང་ཟད་ཅི་འདི་བསམ་པ་ལ་ཁོང་ཚོ་མ་དགའ་བྱས་ནས་ང་ཚོའི་ཡིན་ལབ་ལབ་ནས་རི་ཁྲག་ལས་ཤིང་ལག་རོ་སྒྲ་ཕྱི་ལ་ཡང་བྱེད་དུ་ཁོ་ཚོ་ཁོ་ན་བཅུག་བྱས་ནས་བསམ་པའི་གཞུང་དོན་ཉན་ཐོག་པ་གི་ཁོ་ལ་ཅུང་ཟད་དྲི་བ་འདྲ་མི་འདྲ་བྱེད་ཀྱི་འདུག། མཚོ་སྔོན་ཞིང་ཆེན་མགོ་ལུག་པོ་རི་རོང་གཞུང་ཁག་དགའ་བདེ་རྫོང་ཅུང་ཆེ་ཡང་ཚུགས་ནས་ཡིན་པའི་ཨ་ཉག་སེང་དྲ་ལོག་ཆུ། ས་གནས་འབྲོག་པ་མང་ཚོགས་ཀྱི་སྣེ་ཁྲིད་དེ་ས་གནས་གཞུང་གི་ཀུ་ས་རུལ་སུངས་དང་ཁོར་ཡུག་གཏོར་བརླག་བྱས་པའི་ཤར་ཆུའི་འཐེན་ཐང་བཤལ་བར་བརྟེན་ནས

ཁོང་ཚོའི་ཐག་གཅོད་དེ་ཁུངས་འཁྱོལ་གྱི་ཡོད་མ་རེད། འོ་དེ་ཁུངས་འཁྱོལ་གྱི་མེད་ཙང་ཨ་ནི་ཁྲིམས་རྩོད་པས་ཡག་པོ་ཞུ་གཏུགས་བྱེད་དུས་ཨ་ནི་ཁོང་ཚོས་འགོག་རྐྱེན་བྱེད་ཀྱི་རེད་ཤེས་ཁོང་ཚོའི་ཁྲིམས་ནང་ལ་ག་རེ་ཡོད་རེད་ཟེར་ན་ཁྲིམས་ཀྱི་མདུན་ལ་ཚང་མ་འདྲ་མཉམ་ཡིན་ཟེར་ལབ་གི་ཡོད་རེད་པ། དངོས་གནས་བྱས་ན་ཞུ་གཏུགས་བྱེད་ཆོག་གི་ཡོད་རེད་ཞུ་གཏུགས་བྱས་ན། བྱེད་བཅུག་འོག་དེ་ལས་དེ་ཞུ་གཏུགས་བྱས་མ་བཅུག་ཡ་དེ་གཙོ་བོ་དེ་ཁོང་ཚོས་ཐོག་མར་ཐག་གཅོད་བྱས་པའི་སྐབས་ལ་ཡ་ད་དངོས་ཡོད་གནས་ཚུལ་དང་མ་མཐུན་པར་རྒྱུ་མཚན་མེད་པར་ཐག་གཅོད་བྱས་པ་དེ་ཨ་ནི་རྦད་དེ་རྫུན་མ་ཆགས་ཀྱི་རེད་བསམ་ད་ཞེད་སྣང་གཙོ་བོ་རུ་དེ་རེད་བསམ་གྱི་འདུག།